ཞེ་ཧུད་ཡོང་ཡ་ཅིག་ཙམ་མ་རེད་གོ། དེ་བ་དེ་ངས་བལྟས་ན་ད་ག་རང་འགྲིག་འདུག་ཡ། ད་དང་པོ་དེ་ལ་གཅིག་ཏུ་མཐོང་བའི་ཁྱད་པར་ཕྱིས་གཞན་འགའ་ཞིག་ཏུ་མཐོང་མི་འགྱུར་དེ་ལས་སྤྱི་གཞན་ཐ་དད་པ་ཡོད་མིན་ཐ་དད་བློ་མེད་ཕྱིར་རོ་ཞེས་པའི་སྐབས་སུ་རིགས་པ་གཉིས་ལས་ཀྱི་བར་དང་ང་ཚོ་གྲངས་ཀ་བརྒྱབ་ན། གཅིག་ཏུ་མཐོང་བའི་ཁྱད་པར་ཕྱིས་གཞན་འགའ་ཞིག་ཏུ་མཐོང་མི་འགྱུར་རོ་ཟེར་ན་གཅིག་བྱས། དེ་ལས་སྤྱི་གཞན་ཐ་དད་པ་ཡོད་མིན་ཐ་དད་བློ་མེད་ཕྱིར་ཟེར་ལབ་ཀྱི་འདུག་བ་དེའི་སྐབས་སུ་རིགས་པ་གཅིག་བྱས་ནས་རིགས་པ་གཉིས་ད་ག་རང་གོ། ལས་ཀྱི་བར་དང། དེ་ནས་ད་གཅིག་ཏུ་མཐོང་བའི་ཁྱད་པར་ཕྱིས་ཟེར་ལབ་ན། བརྡ་དུས་གཅིག་ཏུ་མཐོང་བའི་གི་ཁྱད་པར་རང་མཚན་རང་མཚན་ཕྱིས་ཐ་སྙད་ཀྱི་དུས་ཟེར་བ། འགའ་ཞིག་ཏུ་མཐོང་བར་མི་འགྱུར་བ་དང་མི་འགྱུར་བ་དང་དངོས་པོ་སྔ་ཕྱི་ཕན་ཚུན་རྗེས་འགྲོ་མི་བྱེད་པའི་ཕྱིར། ལབ་ཀྱི་འདུག་ག་ད་ཨ་ནི་དབང་ཤེས་ཀྱིས་སྤྱི་དོན་གཞན་དེ་ད་གཟུགས་ལས་རྫས་ཐ་དད་པའི་གི་སྤྱི་དོན་གཞན་ཅིག་གཟུང་དོན་བྱེད་ཀྱི་ཡོད་པ་ཡིན་ན། བརྡ་དུས་ཀྱི་དངོས་པོ་དེ་ཐ་སྙད་ཀྱི་དུས་སུ་ཕན་ཚུན་རྗེས་འགྲོ་བྱེད་པའི་གི་ཐལ་བ་ཅིག་འབྱུང་གི་ཡོད་རེད་དེ་ཡིན་ན་ཡང་རྗེས་སུ་འགྲོ་བའི་ངེས་པ་ཡོད་མ་རེད་ཀྱི་ཁོ་རང་བྲིས་འདུག་ག་ཕ་གིར།

ཕྱིས་སུ་ཐ་སྙད་འདོགས་པའི་གི་དུས་འགའ་ཞིག་ཟེར་ཞིག་ཏུ་མཐོང་བར་མི་འགྱུར་བ་དང་དངོས་པོ་སྔ་ཕྱི་ཕན་ཚུན་རྗེས་འགྲོ་མི་བྱེད་པའི་ཕྱིར་ལབ་སོང་རྩ་བའི་དེའི་སྐབས་སུ་ག་རེ་སོང་བ་རེད་ཟེར་ན་དབང་ཤེས་དེས་གཟུགས་ལས་རྫས་ཐ་དད་པའི་གི་སྤྱི་དོན་གཞན་ཅིག་གཟུང་དོན་བྱེད་པ་ཡིན་ན། ཨ་ནི། དངོས་པོ་སྔ་ཕྱི་གཉིས་པོ་དེ་ཕན་ཚུན་རྗེས་འགྲོ་བྱེད་དགོས་པ་ལས་ཟེར་དུས་བརྡ་དུས་ཀྱི་དངོས་པོ་དང་ཐ་སྙད་ཀྱི་དུས་སུ་ཟེར་བརྡ་དུས་ཐ་སྙད་དེའང་གོ་རུ་བ་དང་པོ་ད་ག་རང་སྒྲ་ཡི་གི་བརྡ་དེ་གོ་བརྡ་སྤྲད་པའི་གནས་སྐབས་སུ་དངོས་པོ་དང་ཐ་སྙད་དུས་ཀྱི་དངོས་པོ་གཉིས་པོ་དེ་རྗེས་འགྲོ་མི་བྱེད་པའི་ཕྱིར་ཅིག།

དེ་ནས་ད་ཁྱད་པར་རྣམས་ལ་སྒྲ་དག་ནི་འཇུག་པ་སྲིད་པ་ཡོད་མིན་ཏེ་ཁྱད་པར་རྗེས་འགྲོ་མེད་པས་ན་བརྡ་འཇུག་པ་ནི་མེད་ཕྱིར་རོ་ཟེར་ལབ་རོ། ཁྱད་པར་ཁྱད་པར་ལ་ཡ་དེ་སྐབས་དེ་ཁྱད་པར་རང་མཚན་རྐྱང་རྐྱང་ལ་སྦྱར་ཏེ་དགོད་དོ། ད་ཁྱད་པར་ཟེར་དུས་གང་ལ་གསལ་བ་འདྲ་བོ་ཅིག་ཤིང་འཛིན་རྟོག་པ་ལ་ཤིང་མ་ཡིན་པ་ལས་ལོག་པར་སྣང་བའང་ཟེར་ལབ་དུས་ཅི་བཞག་ནས་དེ་ཡི་ཁྱད་པར་རམ་གསལ་བ་དེ་ལ་གཟུགས་འཛིན་རྟོག་པ་ལ་གཟུགས་མ་ཡིན་པ་ལས་ལོག་པར་སྣང་བའི་གི་ཁྱད་པར་གསལ་བ་རང་མཚན་གཟུགས་དེ།

ཨ་ནི་སྒྲ་ཡི་བརྗོད་བྱ་ཅིག་ཏུ་སོང་བ་ཡིན་ན་གསལ་བ་ནང་ཕན་ཚུན་རྗེས་འགྲོ་བྱེད་དགོས་པ་རེད་ཟེར། སྒྲ་དེ་དངོས་དབང་གིས་འཇུག་འགྲོ་རུ་སྒྲ་དངོས་དབང་གིས་འཇུག་ན་ཡང་རྟོག་པ་ཡང་དངོས་དབང་འཇུག་འགྲོ་རུ་རྟོག་པ་དངོས་དབང་འཇུག་སོང་བ་ཡིན་ན་ད་ག་རེ་ཆགས་རེད་ཟེར་དུས། ཁྱད་པར་དེ་ཚོ་ནང་ཕན་ཚུན་རྗེས་སུ་འགྲོ་བའི་ཁྱབ་པ་ཡོད་རེད་རྟོག་པ་མ་འཁྲུལ་བ་ཆགས་འགྲོ་གི་རེད་ལབ་ཡིན་ཏེ་གཅིག་དབང་ཤེས་རྟོག་པ་གང་ནས་འགྲོ་ཡ་དེ་རོ། འོ་དེ་རིགས་པ་ཡིན་པ་སྟེ། དབང་ཤེས་ཀྱིས་ག་རེ་ཟེར་དབང་ཤེས་ཀྱིས་གཟུང་དོན། སྤྱི་རྟག་དངོས་གཟུང་དོན་དུ་བྱས་པ་མ་ཡིན་ཏེ་དེ་ནི་ག་རེད་དོ།

རྟོག་པས་དེ་དང་དེ་ཟེར་ནས་ཨ་ནི་ཐ་སྙད་དམ་བརྡ་འདོགས་པར་བརྡ་སྦྱོར་བར་བྱེད་པའི་ཕྱིར་རོ། ད་འདིས་རིགས་པ་ག་ས་བཞི་པ་དེ་འགྲོ་ས་དང། འདི་དག་ནི་དོན་དམ་པར་རང་མཚན་སྒྲ་ཡི་ཡུལ་ཡིན་པ་འགོག་པར་བྱེད་པ་ཡིན་གྱི། སྤྱིར་རང་མཚན་སྒྲ་ཡི་དངོས་ཡུལ་ཡིན་པ་ཡང་བཀག་གི་ཡོད་མ་རེད། ད་ཟེར་ལབ་དུས་སྐབས་འདིར་སྒྲ་དང། ངག་གི་ད་སྒྲ་ཡི་གི་དངོས་ཀྱི་བརྗོད་བྱའམ་དངོས་ཡུལ་ཡིན་པ་བཀག་གི་མ་རེད། རྟོག་པའི་དངོས་ཡུལ་ཡིན་པ་ཡང་འགོག་པ་མ་རེད། དེ་ལྟར་འགོག་ན་ཡང་མི་རུང་ངོ།

རེད་པ། སྒྲ་ཡི་དངོས་ཀྱི་བརྗོད་བྱ་ཡིན་པ་ཡིན་ན་དངོས་པོ་མ་ཡིན་པས་མ་ཁྱབ། གཞི་གྲུབ་ན་སྒྲ་ཡི་དངོས་ཀྱི་བརྗོད་བྱ་ཡིན་པས་ཁྱབ། དེས་སྒྲ་ཡི་དངོས་ཀྱི་བརྗོད་བྱ་ཟེར་གོ་བ་ག་རེ་ཅིག་རེད་ཟེར་ན། སྒྲ་ཡི་དངོས་སུ་བརྗོད་མ་འགྱུར་རམ། རེད་པ། མཁས་གྲུབ་རིན་པོ་ཆེས་བྱས་པ་ཡིན་ན། བརྗོད་འདོད་རྟོག་པའི་ཀུན་སློང་དངོས་ཀྱི་ཡུལ་གང་ཡིན་པ་དེ། གང་ལྟར། སྒྲ་དེ་རང་མཚན་ལ་དངོས་སུ་འཕྲད་ཀྱི་ཡོད་མ་རེད། སྒྲ་སྤྱི་བརྒྱུད་པའི་སྒོ་ནས་འཇུག་དགོས་ཀྱི་ཡོད་པ་ཡིན་ཙང། དངོས་སུ་འཕྲད་པ་དེ་ལ་དངོས་ཀྱི་བརྗོད་བྱ་ཟེར་རྒྱར་རྒྱ་ཡ་རེད། འདོར་བ་ད་ག་ནང་ཡིན་པ།

ཨ་ནི་རྟོག་པ་ཁོ་རང་ལ་རང་མཚན་དེ་མངོན་སུམ་ལ་སྣང་བ་ནང་བཞིན་གཅིག་བྱས་ནས་རྟོག་པ་ལ་རང་མཚན་དེ་ཚོ་ཤར་གྱི་མེད་པ་བྱས་ནས་དོན་གྱི་ཆ་ཤས་ཀྱི་སྤྱི་ཤར་ནས་ཟེར་དུས་དོན་གྱི་ཆ་ཤས་སམ་ཁྱད་ཆོས་དོན་གཟུགས་ལ་སོགས་པའི་ཀྱི་དོན་སྤྱི་དེ་ཤར་ནས་དེ་དེ་མ་ཡིན་པ་རྣམ་པར་སེལ་བའི་སྒོ་ནས་ཡུལ་ལ་འཇུག་ཅིང་སྒྲ་དང་རྟོག་པ་དེ་དག་དེ་མ་ཡིན་རྣམ་པར་སེལ་བའི་སྒོ་ནས་ཡུལ་ལ་འཇུག་ཅིང་དངོས་པོའི་གནས་ལུགས་ལ་མ་གྲུབ་པའི་ཀྱི་དོན་བཟོས་ནས་ཟེར་ལ་རོ་རྟོག་པས་ག་རེ་བཟོ་གོ་རེ་ཟེར་ན་དོན་སྤྱི་དེ་དོན་མ་ཡིན་བྱས་དུས་དོན་སྤྱི་དེ་དོན་རང་མཚན་ཀྱི་གནས་ལུགས་མ་ཡིན་བྱས་དུས་གནས་ལུགས་དེ་རྟོག་པས་བཟོས་ནས་རྟོག་པས་བཏགས་ནས་ཨ་ནི་དེ་དང་དེར་རྣམ་གཞག་བྱེད་པ་རེད་རྟོག་པས་དོན་སྤྱི་ཙམ་ལ་བརྒྱུད་ནས་དེ་ནས་རང་མཚན་ལ་དངོས་སུ་འཇུག་གི་ཡོད་པ་ཡིན་ཙང་དོན་དུ་མ་གྲུབ་པ་དེ་དོན་དུ་བཟོ་བའི་སྒོ་ནས་དེ་དང་དེར་རྣམ་གཞག་བྱས་པས་དངོས་པོའི་གནས་ལུགས་ཁོ་ནའི་དབང་གིས་ཞུགས་པ་མིན་པས་དོན་དུ་མེད་པ་ཇི་ལྟར་འགལ། གཙོ་བོ་ད་ང་ཚོས་རིགས་པ་བདུན་དེ་ངེས་སོང་ན་འདི་ཚོ་ད་རང་རེད་ཤག་འོ་ན་སྒྲ་ཡི་ཡུལ་གང་ཞེ་ན་ཟེར་ད་སྒྲ་ཡི་གི

དེ་འདི་བྱས་ནས་འབྲེལ་བ་ལ་དོན་སྣང་བ་ནི་གང་ཡིན་པ་དེ་དག་ཉིད་ནས་འབྲེལ་ཡིན་ན་དེ་ནི་དབང་པོའི་སྤྱོད་ཡུལ་མིན་དེ་ཚེ་གསལ་བར་སྣང་བ་ཡི་དོན་སྣང་བ་ནི་མེད་ཕྱིར་རོ། ཟེར་བ། བརྡ་འབྲེལ་བྱེད་པའི་རྟོག་པའི་སྣང་ཡུལ་དེ་ནི་ཟེར་ད་མིང་དང་དོན་གཉིས་པོ་དེ་བརྡ་འབྲེལ་བྱེད་མཁན་དེ་དངོས་གནས་རྟོག་པ་རེད་བ་གཟུགས་སུ་རུང་བ་གང་ཡིན་པ་དེ་ལ་གཟུགས་ཟེར་གྱི་རེད་དཱ་ཟེར་ནས་མིང་དོན་འབྲེལ་བ་བྱེད་མཁན་གྱི་རྟོག་པ་རེད་བ་རྟོག་པ་དེའི་སྣང་ཡུལ་གང་ཡིན་པ་དེ་ནི་དབང་པོའི་མངོན་སུམ་གྱི་གཟུང་དོན་གྱི་སྤྱོད་ཡུལ་མིན་པར་ཐལ་མིན་པར་ཐལ་ཟེར་བ། དོན་སྤྱི་དེ་རེད་བ། དེ་ནས། དོན་དེའི་མིང་འདི་ཡིན་ནོ་ཞེས་བརྡ་འབྲེལ་བྱེད་པའི་རྟོག་པ་ལ། སྒྲ་སྤྱི་དང་དོན་སྤྱི་སྣང་བ་གང་ཡིན་པ་དེ་དག་ཉིད་བརྡ་འབྲེལ་བྱེད་པའི་དེ་རྟོག་པའི་གཟུང་ཡུལ་ཡིན་ཏེ་མངོན་སུམ་གྱི་གཟུང་ཡུལ་ལ་སླེབས་ཀྱི་མ་རེད་བ། རེད་བ། ཡི་གེ། ཡིན་ཏེ་བྱས་ནས་འབྲེལ་བ་ལ། དོན་དེ་ཡི་གི་མིང་དེ་ནི་འདི་ཟེར་གྱི་རེད་ཟེར་ཡག་གི་རྟོག་པའི་སྣང་བ་དེ་དབང་ཤེས་ཀྱི་གཟུང་ཡུལ་ལ་སླེབས་ཀྱི་མ་རེད་ད་གིན་ང་ཚོ་བརྟག་བྱས་ན། དབང་ཤེས་དང་རྟོག་པ་གཉིས་པོ་དེ་འཇུག་ཚུལ་མི་མཚུངས་པས། མི་མཚུངས་པ་དང་སྣང་ཡུལ་མི་འདྲ་བས། རྟོག་པ་དེ་དེ་མ་ཡིན་སེལ་བའི་སྒོ་ནས་དོན་སྤྱི་བརྒྱུད་པའི་སྒོ་ནས་ཡུལ་ལ་འཇུག་པ་དང་མངོན་སུམ་དེ་དངོས་དབང་གིས་ཡུལ་ལ་འཇུག་པ་ཡིན་ཙང་འཇུག་ཚུལ་མཚུངས་ཀྱི་མ་རེད་བ་འཆར་བ་དང་བརྡ་འབྲེལ་བྱེད་པ་དེའི་ཚེ་དབང་ཤེས་ལ་གསལ་བར་སྣང་བ་ཡི་དོན་སྣང་བ་དེ་ལྟར་རྟོག་པ་ལ་མེད་པའི་ཕྱིར། ད་རང་དོན་དག་སྣང་ཚུལ་མི་མཚུངས་ཀྱི་དབང་ཤེས་ལ་ཡུལ་དེ་དངོས་དབང་གིས་སྣང་གི་ཡོད་རེ་རྟོག་པ་ལ་དོན་སྤྱི་བརྒྱུད་པའི་སྒོ་ནས་སྣང་གི་ཡོད་ཡིན་ཙང་སྣང་ཚུལ་མཚུངས་ཀྱི་མ་རེད་བ་རིགས་པ་ལྔ་པ་དེ་མང་ལ་ལ་གྱི་དུ་བ་མ་འཁྲུལ་འདི་གང་ལ།

རྟོག་པ་ལ་ཤར་བ་འདི་ཡི་ཚེ་ན་མི་གསལ་བ་སྣང་གི་ཡོད་པ་ཡིན་ཙང་མི་གསལ་བ་ཟེར་ཡ་དེ་འཇུག་ཡུལ་མི་གསལ་བ་རེད་མ་གཏོགས་དོན་སྤྱི་མི་གསལ་བ་ཟེར་ན་ཁག་པོ་ཞེ་དྲག་རེད་པས། ཁྱོད་ང་ཚོ་ཁ་སང་དེ་སྐད་ཆ་བྱས་བྱུང་དཔེར་ན་ཚད་མ་རིགས་རྒྱན་དེ་ཚོའི་ནང་ལོགས་བྱས་ན་སྒྲ་མི་རྟག་རྟོགས་ཀྱི་རྗེས་དཔག་དེ་སྒྲ་ཡི་དོན་སྤྱི་ལ་སྒྲ་མི་རྟག་པའི་དོན་སྤྱི་ལ་མངོན་སུམ་རེད་བཤད་འདུག་ཡོད་རེད་ཡོད་རེད་དེ་ང་ཚོ་ནམ་རྒྱུན་ཐལ་འགྱུར་བའི་ལས་འདི་ཤེས་པ་ཡིན་ན་རང་གི་སྣང་བ་ལ་མངོན་སུམ་ཡིན་ལབ་ཡག་དེ་ཡོད་རེད་བ་རང་གི་སྣང་བ་ལ་མངོན་སུམ་རེད

རྟོག་པ་ཟེར་དུས་ཟུར་དུ་ཁེལ་ཡོད་མ་རེད་ད། རྟོག་པའི་གཟུང་ཡུལ་དང་དབང་ཤེས་ཀྱི་གཟུང་ཡུལ་གཉིས་པོ་དེ་གཅིག་པ་ལས་འགྲོ་ཡོད་དེ། མིག་ཤེས་ཀྱིས་མཐོང་མིག་གིས་མཐོང་གཟུགས་སུ་རུང་བ་དག་རང་ལ་འདི་ནི་གཟུགས་སོ་ཞེས་བརྡ་སྦྱོར་བ་ན་ད་དུང་རྒྱག་དགོས་རེད་བ། ཨ་ནི་བརྡ་འབྲེལ་བྱེད་པའི་རྟོག་པ་ལ་ཡང་དོན་གསལ་བར་སྣང་བས། དབང་ཤེས་ཉིད་རྟོག་པ་ཡིན་ནོ། དབང་ཤེས་ཉིད་རྟོག་པ་ཡིན་ནོ་ཞེ་ན། མིག་ལ་དོན་སྣང་བ་ན་ཡང་འདི་ཞེས་གཞན་གྱིས་བསྟན་པ་གང་དེ་ཉིད་སྒྲ་ཡིས་སྦྱོར་བྱེད་དེ་དབང་པོའི་སྤྱོད་ཡུལ་མ་ཡིན་ནོ། མིག་ཤེས་ལ་དོན་རང་མཚན་སྣང་བ་ན་བརྡ་བྱེད་པའི་གི་ཚེ་ན་ཡང་དབང་པོའི་མངོན་སུམ་གྱི་སྤྱོད་ཡུལ་གང་ཡིན་པ་དེ་ཉིད་བརྡ་འབྲེལ་བྱེད་པའི་གི་རྟོག་པའི་གཟུང་ཡུལ་མ་ཡིན་པ་དག་དབང་ཤེས་ལ་གང་སྣང་བའི་སྣང་བ་གཟུགས་ལ་སོགས་པ་སྟེ། འདི་གཟུགས་སོ་ཞེས་གཞན་གྱིས་སྒྲ་ཡིས་སྦྱོར་བར་བྱེད་ཅིང་ཟེར་ལབ་དུས་རྟོག་པ་ལ་གཟུགས་སོ་སྙམ་པ་ཡིན་ན་གཞན་གྱིས་གཟུགས་སོ་ཟེར་ནས་སྒྲ་བརྗོད་ནས་སྒྲ་དེའི་རྗེས་སུ་འབྲངས་ནས་རྟོག་པས་མིང་དོན་སྦྱོར་བར་བྱེད་ཅིང་བསྟན་པ་ན། རྟོག་པ་ལ་མི་གསལ་བར་སྣང་བ་གང་ཡིན་པ་དེ་ཉིད་རྟོག་པའི་གཟུང་ཡུལ་ཡིན་པའི་ཕྱིར། ད་དོན་སྤྱི་ལ་གོ་གི་ད་མི་གསལ་བ་ཟེར་ཏེ་སྤྱི་མཚན་ལ་གོ་གི་ཟ་མ་ཁོ་ནས་མི་གསལ་བར་སྣང་བ་གང་ཡིན་པ་དེ་ནི་རྟོག་པའི་གཟུང་ཡུལ་རེད་གསལ་བར་སྣང་བ་གང་ཡིན་པ་དེ་ནི་མངོན་སུམ་གྱི་གཟུང་ཡུལ་རེད་ཟེར། ད་དེ་གཉིས་ཡུལ་ལ་འཇུག་ཚུལ་མི་མཚུངས་པའི་གི་རྟགས་སྒྲུབ་སྒྲུབ་བྱེད་ལས་དེ་གི་དུ་བ་འཇུག་ཚུལ་མི་མཚུངས་པ་དེ་སྣང་ཡུལ་འདྲ་གི་མ་རེད་ཟེར། གཅིག་སྣང་ཡུལ་རང་མཚན་ཆགས་འགྲོ་གི་རེད་གཅིག་སྤྱི་མཚན་ཆགས་འགྲོ་གི་རེད་ཟེར།

དེ་ལྟ་ན་རང་མཚན་རྟོག་པས་ཀྱང་དངོས་སུ་རྟོགས་མི་རུང་བར་ཤུགས་རྟོགས་འབའ་ཞིག་ཏུ་འགྱུར་བ་དང་བསྟན་བཅོས་ཀྱིས་ཀྱང་ཚད་མ་དང་གཞལ་བྱ་རང་མཚན་ལ་སོགས་པ་དངོས་བསྟན་མི་རུང་བར་ཤུགས་བསྟན་འབའ་ཞིག་ཏུ་འགྱུར་རོ། ད་གང་དག་དེའི་གནས་སྐབས་སུ། ག་རེ་རེད་ཟེར་ན་མཐོང་རྟོག་གཉིས་པོ་དེ་འཇུག་ཚུལ་མི་མཚུངས་པའི་གི་སྒྲུབ་བྱེད་དུ་གཏོང་དགོས་རེད། མཐོང་བ་དང་རྟོག་པ་གཉིས་པོ་དེ་འཇུག་ཚུལ་མི་མཚུངས་པའི་གི་སྒྲུབ་བྱེད་དུ་གཏོང་རྒྱུའི་རིགས་པ་དྲུག་པ་དེ་རེད་དོ། ད་འདིའི་གསུང་ཡག་དེ་འདི་ལྟར་དོན་དམ་པར་བརྡ་སྦྱོར་བ་ཡིན་ན་ཟེར་ལབ་དུས

དེ་ནས་ག་རེ་ཆགས་འགྲོ་གི་རེད་དེ་ནས་དབང་ཤེས་འཇུག་པ་དེ་དོན་མེད་ཀྱི་ཐལ་བ་དེ་ཡོད་རེད་ད། བརྡ་འབྲེལ་བྱེད་པའི་རྟོག་པ་ལ་ཡང་དབང་ཤེས་ལྟར་དོན་གསལ་བར་སྣང་སྣང་དགོས་པར་གྱི་སྟོན་པ་ཡིན་ཅེས་ཟེར། དེ་ནས། རང་མཚན་སྒྲ་ཡི་གི་དངོས་ཀྱི་དངོས་ཀྱི་ཡུལ་དུ་མི་རུང་བ་དེ་སྟོན་པ་མ་རེད་ཟེར་རང་མཚན་སྒྲ་ཡི་གི་དངོས་ཀྱི་ཡུལ་ལམ་ཡང་ན་དངོས་ཀྱི་བརྗོད་བྱ་ཡིན་པ་སྟོན་སྟོན་པ་ནི་མ་ཡིན་ཏེ་དེ་ལྟ་ན་རང་མཚན་རྟོག་པས་ཀྱང་དངོས་སུ་མ་རྟོགས་པ་རེད་ཤུགས་ལ་འབའ་ཞིག་རྟོགས་པ་རེད་ལབ་དགོས་ཡ་ཐལ་བ་དང། བསྟན་བཅོས་ཐམས་ཅད་ཀྱིས་ཨ་ནི་བསྟན་བཅོས་ཀྱིས་ཀྱང་ཚད་མ་དང་གཞལ་བྱ་རང་མཚན་ལ་སོགས་པ་དངོས་བསྟན་མི་རུང་བ་བསྟན་བཅོས་དེ་ཚོ་ཡོད་སྐབས་སུ་ཀོ་བསྟན་བཅོས་དེ་ཚོ་བརྗོད་པའི་སྒྲ་ཡིན་ཙང་ཚད་མ་གཞལ་བྱ་ལ་སོགས་པ་རང་མཚན་གྱི་ངོ་བོར་གྱུར་པའི་གཞལ་བྱ་ཚད་མ་དེ་ཚོ་དངོས་སུ་མ་བསྟན་པར་ཤུགས་བསྟན་འབའ་ཞིག་ཏུ་ཁས་ལེན་དགོས་པར་འགྱུར་རོ། རྟོག་རྟོག་གར་སྒྲོ་རེད་སྒྲ་ཡི་དངོས་ཀྱི་བརྗོད་བྱ་ལ་དངོས་པོ་མ་ཡིན་པས་མ་ཁྱབ་དངོས་པོ་ཡོད་རེད་དེ། གལ་སྲིད་སྒྲ་ཡི་དངོས་ཀྱི་བརྗོད་བྱ་ལ་དངོས་པོ་མ་ཡིན་དགོས་རེད་ལབ་ན་བསྟན་བཅོས་ཀྱི་བརྗོད་བྱ་ལ་ཚད་མ་དང་གཞལ་བྱ་རང་མཚན་ལ་སོགས་པ་གང་ཡང་མེད་ཟེར་དགོས་པ་ཆགས་ཀྱི་རེད་དཱ།

གཞན་པ་གཅིག་གིས་ངག་ཙམ་གྱིས་སེ་བུམ་པ་ཟེར་ལབ་ཡོང་དུས་སྐབས་ལ་དེའི་རྗེས་སུ་རྟོག་པ་སྐྱེ་འོང་དུས་བུམ་འཛིན་མིག་ཤེས་ཀྱི་བུམ་པ་གསལ་བར་སྣང་བ་ནང་བཞིན་གྱི་བྱས་ནས་རྟོག་པ་ལ་ཡང་དོན་གསལ་བར་སྣང་དགོས་པ་ལས་དེ་སྣང་བ་མེད་པའི་ཕྱིར་དེ་ང་ཚོ་མྱོང་སྟོབས་ཀྱིས་གྲུབ་པ་རེད་བ། དོན་དམ་པར་བརྡ་འབྲེལ་བྱེད་པ་མ་ཡིན་པ་དང་དེ་ལྟར་ན་ཨ་ནི་བརྡ་ཡིས་འབྲེལ་བ་མ་བྱས་པ་ཡང་གཞན་གྱིས་རང་ཉིད་ཀྱིས་མིང་དོན་གྱི་འབྲེལ་བ་ཤེས་པ་ཐལ་བར་འགྱུར་ན། དོན་དམ་པར་བརྡ་འབྲེལ་བྱེད་པ་ཡིན་ན་མིང་དོན་གྱི་འབྲེལ་བ་དེ་དོན་དམ་པར་གྲུབ་འགྲོ་གི་རེད་མིང་དོན་གྱི་འབྲེལ་བ་དོན་དམ་པར་གྲུབ་པ་ཡིན་ན། དོན་མཐོང་བ་ཉིད་ཀྱིས་ཀྱང་མིང་དོན་གྱི་འབྲེལ་བ་དེ་གྲུབ་འགྲོ་གི་རེད། དེ་ལྟར་ན་གཟུགས་རུང་མཐོང་ཙམ་ཉིད་ནས་དེ་གཟུགས་སོ་སྙམ་དུ་སྐྱེ་བའི་གི་ཐལ་བ་དེ་ཡོད་རེད་ད་ང་ཚོ་ཡང་གཡོ་བ་དྲང་ངེས་སྐབས་སུ་མིང་གི་སྔ་རོལ་བློ་མེད་ཕྱིར་མང་བའི་ཕྱིར་དང་མ་ངེས་ཕྱིར་ཟེར་རྒྱུ་ཡོད་པ་དེ་ཚོ་རེད་བ་དེ་ལྟ་ན་མིང་གི་སྔ་རོལ་བློ་སྐྱེ་བའི་གི་ཐལ་བ་དེ་ཡོད་རེད་ག་རེ་བྱས་ནས་ཟེར་ན་རང་ཉིད་ཀྱིས་མིང་དོན་གྱི་འབྲེལ་བ་ཤེས་པ་ཟེར་ལབ་དུས་ག་རེ། ད་མིང་དང་དོན་གཉིས་པོ་དེ་འབྲེལ་བ་མ་བྱས་པ་ཡང།

གཞན་པ་གཅིག་གིས་བརྡ་འབྲེལ་བྱེད་ཀྱིས་འགྲོ་གི་འདུག་བ་ཟེར། ད་འགྲོ་སོང་གང་ལྟར་དེའི་བར་དུ་དེ་ལ། གཅིག་ཁོག་འདྲ་བོ་གཅིག་ཁོག་དོག་དོག་ཡོད་ན་དེ་ཆ་ཚང་དང་རིགས་པ་བདུན་གྱིས་ཤོག་ལམ་འགྲོ་ཁག་པོ་མ་རེད་ཁོ་བདུན་གྱི་ཐ་སྙད་རྒྱག་ངེས་ཏེ། འདི་རེད་བ། ད་ནང་ནང་འདྲེན་རེད་བ། ཡིན་ན་ཡང་རིགས་པ་ག་སེ་ག་སེ་བཀོལ་ནས་འགྲོ་ཟེར་ལབ་དེ་ནུས་ཚུལ་ལྕགས་ཚུལ་ག་སེ་བཀུག་ཐུབ་ཐུབ་ཀྱིས་བཀུག་བཞག་ན་འགྲིག་གི་བར་ད། དེ་དུས་ང་ཚོ་གྲ་སྒྲིག་ཁོག་གི་ཡོད་རེད་ག་རེ་རེད་ཟེར་ན། ཨེ་མངོན་སུམ་རྟོག་བྲལ་ཡིན་པ། མངོན་སུམ་རྟོག་བྲལ་ཡིན་པ་དེ་ཟེར་ར་བ་མངོན་སུམ་གྱིས་གྲུབ་པ་དང་རྗེས་དཔག་གིས་གྲུབ་པ་ཞེས་པའི་མངོན་སུམ་གྱི་གྲུབ་ཚུལ་དང་རྗེས་དཔག་གིས་གྲུབ་ཀྱི་ཡོད་ན་རིགས་པ་ག་རེ་ལ་བརྟེན་ནས་ཇི་ལྟར་གྲུབ་སྟངས་གཅིག་འདྲ་བོ་ཡོང་རོ་དང་དྲ་མོ་བྱས་ན་འདྲ་བོ་ཡོང་རྡོར་དེ་རེད་བ། བྱས་ན་ད་རིགས་པ་ག་ཚིག་བྲིས་འབྲེལ་གྱི་སྐུ་བརྒྱ་བ་ཡིན་ན་བདུན་འགའ་བྲིས་ན་འདི་རྩེ་གྲ།

རྟོག་བཅས་རྟོག་པ་མེད་པའི་ཡིད་གཅིག་ཅར་དུ་ནི་འཇུག་ཕྱིར་རམ་ཟེར་རྟོག་བཅས་དང་རྟོག་པ་མེད་པའི་གི་ཡིད་སྟེ་ཤེས་པ་གཉིས་པོ་དེ། ཨ་ནི། གཅིག་ཅར་དུ་འཇུག་པའི་རྒྱུ་མཚན་གྱིས་མཐོང་རྟོག་གཅིག་ཏུ་འཁྲུལ་བའམ། ཡང་ན། དེ་འདྲ་བའི་རྟོག་པ་དང་རྟོག་མེད་གཉིས་པོ་དེ་མིག་ཤེས་ཀྱིས་གཟུགས་ལ་ལྟ་བའི་རྗེས་དེ་མ་ཐག་ཏུ་གཟུགས་སོ་སྙམ་དུ་སྐྱེ་བའི་གི་བློ་གཅིག་མགྱོགས་པོ་ཞེ་པོ་ཅིག་སྐྱེ་ཡོང་གི་ཡོད་རེད། མགྱོགས་པོ་ཞེ་པོ་ཅིག་སྐྱེ་བའི་གི་རྒྱུ་མཚན་གྱིས། ཨ་ནི་བླུན་པོ་དེ་དག་ལ་མཐོང་རྟོག་གཉིས་པོ་དེ་གཅིག་རེད་འདུག་སྙམ་དུ་ཞེན་པའི་གི་ཞེན་པ་དེ་སྐྱེ་གི་རེད་ཟེར་རོ། ཞེན་པ་དེ་སྐྱེ་གི་རེད་ཟེར། དེ་ནས་རྟོག་བཅས། རྟོག་བཅས་དང་རྟོག་པ་མེད་པའི་ཡིད་དེ་དག་ལ་བླུན་པོ་དག་གཅིག་ཏུ་ཞེན་པའི་གི་རྒྱུ་མཚན་ཡོད་དེ། དེ་གཉིས་དུས་གཅིག་ཅར་དུ་ཡུལ་ལ་འཇུག་པའི་གི་ཕྱིར་རམ། དུས་གཅིག་ཅར་དུ་མིག་གིས་གཟུགས་ལ་ལྟ་བཞིན་པའི་གི་གནས་སྐབས་དེ་ག་རང་ལ་གཟུགས་སོ་སྙམ་པའི་གི་བློ་དེ་ག་རང་སྐྱེ་གི་ཡོད་པ་ཡིན་ཙང་དུས་གཅིག་ཅར་དུ་ཡུལ་གཟུགས་ལ་འཇུག་པའི་རྒྱུ་མཚན་གྱིས་མཐོང་རྟོག་གཅིག་ཏུ་རྟོག་པ་དངོས་གནས་འདིར་རིགས་པ་ཅན་པ་ཁོ་རང་ག་རེ་ལབ་རེད་ཟེར་ན་དབང་ཤེས་རྟོག་བཅས་རེད།

ད་ལྟའི་བློ་གཅིག་མ་གཏོགས་བློ་གཉིས་འགྲོ་ས་ཡོད་མ་རེད་གང་ཟག་གཅིག་གི་རྒྱུད་ལ་རྣམ་ཤེས་གཉིས་གཅིག་ཅར་དུ་སྐྱེ་བ་མེད་པའི་ཕྱིར་རེད་ད་འཇུག་པ་མྱུར་ཕྱིར་རེད་ཟེར་ལབ་དུས་ང་ཚོ་ཕར་འགོག་དགོས་རེད་ཡང་ཁོ་རང་དེ་གཉིས་གཅིག་ཅར་དུ་སྐྱེ་གི་འདུག་ལབ་ཡག་དེ་ཡང་འཇུག་པ་མྱུར་བའི་ཕྱིར་མིག་གིས་གཟུགས་བལྟས་པའི་རྗེས་དེ་མ་ཐག་ཏུ་དེ་ག་རང་གཟུགས་སོ་སྙམ་པའི་བློ་སྐྱེ་གི་ཡོད་པ་ཡིན་ཙང། གཟུགས་གསལ་བ་སྣང་བཞིན་པའི་གནས་སྐབས་སུ་གཟུགས་སོ་སྙམ་དུ་སྐྱེ་བའི་བློ་སྐྱེ་གི་འདུག་ད་དེ་གཉིས་གཅིག་རེད་སྙམ་ཡ་གཅིག་ཡོད་རེད་བ་དེ་འཇུག་པ་མྱུར་བའི་ཕྱིར་ན་མཐོང་རྟོག་གཅིག་ཏུ་ཞེན་པ་ཡིན་ཟེར་ཡ་ད་དེ་སུ་རེད་ལ། རྦད་དེ་རྦད་དེ་དེ་ལྟ་དགོས་ར་ག་ས་དེ་འདི་མ་རེད་ད་དེ་ལ་ང་ཚོ་དྲི་ཆེ་གི་གསུང་སྟངས་དང་ང་ཚོ་རང་ལུགས་གཉིས་ཏོག་ཙམ་མ་འདྲ་བ་ཡོད་བ་ད་ག་རེ་རེད་ཟེར་ན་ཨ་ནི་ཕ་གིའི་རྣམ་འགྲེལ་ཚིག་འགོག་གི་སྐབས་སུ་གསུང་ཡ་གཅིག་ཡོད་རེད་ར་བ། ག་རེ་བྱས་ནས་ཟེར་ན། དེ་ནས་ཨུཏྤ་ལ་ཡི་འདབ་མ་བརྒྱ་འབིགས་ཡོང་དུས་སྒང་ལ། ཨ་ནི་འཇུག་པ་མྱུར་བའི་རྒྱུ་མཚན་བཤད་དེ་གཉིས་རིམ་གྱིས་སྐྱེ་ཡང་ཅིག་ཅར་དུ་སྐྱེ་བཞིན་པ་ལྟ་བུ་གཅིག་མངོན་ཡང། རང་རེའི་གྲུབ་བརྙེས་དེ་གཉིས་ཀྱི་འཇུག་པ་འཁྲུལ་བའི་རྒྱུ་ཅིག་ཅར་དུ་འཇུག་པ་འཁྲུལ་བ་ཅིག་ཅར་དུ་འཁྲུལ་བའི་རྒྱུ་ཡིན་པ་རྣམ་འགྲེལ་དུ་བཀག་པས་དེ་གཉིས་ཀྱི་ལུགས་སུ་འཇོག་དཀའ་བར་བློ་གྲོས་དང་ལྡན་པ་དག་གིས་དཔྱད་པར་བྱའོ་གསུང་ཡ་གྱི་ཡོད་པ་ད་དེ་ལ་བྱས་ན་ང་ཚོ་རྣམ་འགྲེལ་གྱི་སྐབས་སུ་འཇུག་པ་མྱུར་བ་དེ་ཅིག་ཅར་དུ་འཁྲུལ་བའི་རྒྱུར་བསྟན་པ་ཡང་ཡོད་རེད།

ས་ལ་གནས་པའི་གི་བྱང་ཆུབ་སེམས་དཔའ་དེ་དག་དུས་སྐད་ཅིག་མ་གཅིག་ལ་ཏིང་ངེ་འཛིན་བརྒྱ་ཕྲག་སྟོང་ཕྲག་འབུམ་ཕྲག་ཟེར་ནས་ད་དཔེ་གྲངས་ལས་འདས་པ་ཅིག་མགྱོགས་པོ་མགྱོགས་པོ་ཞེ་པོ་ཅིག་འཇུག་གི་ཡོད་རེད་དེ་ཅིག་ཅར་དུ་འཁྲུལ་གྱི་མི་འདུག་བ་རྡོག་རྡོག་ག་རེ་ཟེར་ན་འཇུག་པ་མྱུར་ན་ཅིག་ཅར་དུ་འཁྲུལ་བས་མ་ཁྱབ་ཟེར་ལགས་རེད་དེ་རེད་རོགས་ད་འོ་ན་ག་རེ་རེད་ཟེར་ན་འདི་ག་རེ་ཟེར་ན་འཇུག་པ་མྱུར་བ་དེ་ཅིག་ཅར་དུ་འཁྲུལ་བ་སྐྱེད་བྱེད་ཀྱི་རྒྱུ་ལ་ཁས་ལེན་ཆོག་གི་རེད་ཟེར་ལབ་དགོས་རེད་བ། ད་འཇུག་པ་མྱུར་བ་ཅིག་ཅར་དུ་འཁྲུལ་བ་སྐྱེད་བྱེད་ཀྱི་རྒྱུ་རེད་ཟེར་ལབ་པ་ཡིན་ན་ཡང་དེ་ལ།

བྱས་ཙང་དེ་བ་ལ་རྒྱ་དཔེ་གི་ཨ་ནི། ར་བ། རྣམ་པར་ཤེས་པ་ཨུཏྤ་ལའི་འདབ་མ་ལྟར་རིམ་གྱིས་འཇུག་ཡང་ཅིག་ཅར་དུ་སྐྱེ་བ་མངོན་ནོ་ཟེར་ཡས་ཀྱི་དེ་བ། དེ་འདྲའི་རྒྱ་དཔེ་གི་རྩ་བ་གཉིས་ལས་ཡོད་མ་རེད་ཟེར་གྱི་ཡོད་རེད་བས་ཆ་ཚང་རྡོག་རྡོག་མ་དག་རེད་ཟེར་གྱི་ཡོད་རེད་བས་ཡང་ན་དེའི་ནང་ལོགས་ལ་ཚིག་འབྲུ་ཁ་ཤས་ཅིག་མ་དག་རེད་ཟེར་གྱི་ཡོད་རེད་དོགས་པ་འཁོར་གི་འདུག་ཨ། བྱས་ཙང་ཡུན་ཐུང་ལྟ་བ་ཡིན་ན་ཧོབ་ཏེ་ཁ་ནས་སླེབས་བསྡད་ཡས་ཀྱི་རེད་རང་འགྲེལ་ནང་ལོགས་ལ་གང་ནི་རྣམ་པར་ཤེས་པའི་རྒྱུད་རེ་རེ་བའོ་ཟེར་ཡས་དེའི་དོགས་མཐའ་དེ་ཡར་གྱི་འགྲོ་རྩ་དེ་ཐོབ་བྱ་འགོབ་བྱ་སླེ་ར་བ་སླེ་ཡིན་དེ་ད་དེ་ལས་ཕ་རོལ་ལ་ཕྱོགས་སྔ་ཅིག་སླེབས་དགོས་གོ་ཨོ་ར་ད།

ཅིག་ཅར་དུ་སྐྱེ་གི་མ་རེད་རིམ་གྱིས་དེ་འབྱུང་གི་རེད་དེ་ཡིན་ན་ཡང་འཇུག་པ་མྱུར་བས་ཅིག་ཅར་དུ་འཁྲུལ་བ་རེད་ཟེར་དེ་འདྲས་ཀྱི་ཕྱོགས་སྔ་ལམ་བར་གཅིག་ཡོད་རེད་ད་ད་ལྟ་འགྲེལ་བཤད་མཁན་པོ་ཁོ་ཕྱོགས་སྔ་ནང་དུ་ལོགས་ཀ་ཅིག་འདུག་ག་རེད་བ། ཟ་འོག་ལ་ལྟ་བ། འགྲེལ་བཤད་མཁན་པོ་ཟ་འོག་མ་རེད་ཡུལ་ལྔ་ལ་གར་མཁན་གྱི་གར་གྱི་ཁང་པ་ནང་ལ་བྱོན་དུས་ཡུལ་ལྔ་ལ་བོད་སྔ་མ་དེ་ཚོ་གིས་དེའི་ཕ་རོལ་ལ་ལེ་ཅིག་སླེབས་ཀྱི་ཡོད་བ་དེ་གསལ་པོ་རེད་འདུག་བ་ཕྱོགས་སྔ་ཅིག་སླེབས་ཀྱི་ཡོད་བ་བོད་སྔ་རབས་དེ་ཚོ་གིས་ཟ་འོག་ལ་ལྟ་བ་དེ་ཚོས་དུ་ཟ་གྱི་འདུག་བ་ཨོ་དེ་འདྲས་ཀྱི།

དེ་ནས་རྩོད་པ་སྤོང་བ་ལ་གཉིས། དབང་ཤེས་ཡུལ་ལ་ཆད་ཅིང་འཇུག་པར་ཐལ་བ་སྤོང་བ་དང། དེའི་ལན་དགག་པའོ་ས་བཅད་སོགས་ཀྱི་འོག་སུ་འགྲོ་ཞག་ན་དྲི་གོ་རེ་རེ། དབང་ཤེས་ཡུལ་ལ་ཆད་ཅིང་འཇུག་པར་ཐལ་བ་སྤོང་བ་ནི་ཟེར་ལ་རོ། ད་ག་རེ་བྱས་ནས་ཟེར་ན་གལ་ཏེ་རྣམ་རྟོག་གིས་བཅད་པས་མཐོང་བ་རྒྱུན་ཆད་འགྱུར་ཞེ་ན་ད་ཁོ་རང། དུ་སྐྱེ་ན་སོགས་སླེབས་ཡོག་ར་གལ་ཏེ་མཐོང་རྟོག་གཉིས་ཀ་ཡུལ་ལ་འཇུག་པ་ན་མཐོང་བ་དབང་ཤེས་རྒྱུན་ཆད་ཅིང་ཆད་ཅིང། འཇུག་པ་ངེས་པར་འགྱུར་བར་ཐལ། རྣམ་རྟོག་གིས་བར་བཅད་པའི་ཕྱིར་ཏེ། དེ་ནས་མཐོང་རྟོག་མི་སྐྱེ་ཅིང་ཤེས་པ་དུ་མ་ཅིག་ཅར་དུ་མི་སྐྱེ་བའི་ཕྱིར་ཞེ་ན་དེར། དབང་ཤེས་ཀྱི་རྡོ་འུག་ཅིག་བཟོ་ལ་བལྟ་བཞིན་པའི་གནས་སྐབས་སུ་དབང་ཤེས་རྒྱུན་ཆད་གིན་ཆད་གིན་བྱས་ནས་འགྱུར་བ་དང